དེ་མཐོང་པ་དེ་ལ་གེགས་བྱེད་ཡིན་པ་རེད། རང་གི་བློ་ཡི་སྒོ་ནས་ངེས་ཤེས་བརྟན་པོ་ཅིག་རྙེད་པ་ཡིན་ན། བླ་མ་ལ་འདྲ་མི་འདྲ་ག་རེ་མཐོང་པ་ཡིན་ནའི་དེ་གེགས་བྱེད་བྱས་ནས་བཤེས་གཉེན་བསྟེན་ཚུལ་གྱི་རྟོགས་པ་མ་བཀག་ཐུབ་པོ་མ་རེད། སྒྲུབ་ཁང་དགེ་ལེགས་རྒྱ་མཚོས་བཤེས་གཉེན་བསྟེན་ཚུལ་གྱི་རྟོགས་པ་རྙེད་པའི་སྐབས་ལ་ནི་སྨོན་པ་རྒྱག་ཁྱེད་ཀྱི། རྫུ་འཕྲུལ་ཟེར་ནས་ཞེན་ཁ་སྨོན་པ་རྒྱག་ཁྱེད་ཀྱི་ཕ་གི་ཕ་གི་དེ་འདྲ་ཅིག་གིས་ནི་ཚོགས་ཞིང་གི་གཙོ་བོ་ལ་བསྒོམས་བྱས་ནས་ནི་རྟོགས་པ་རྙེད་དགོས་པ། དེ་ཚོགས་ཞིང་གི་གཙོ་བོ་ཅིག་ལ་བསྒོམ་ཐུབ་དགོས་པ་སྒྲུབ་ཁང་དགེ་ལེགས་རྒྱ་མཚོས། ལ་ང་རང་ཚོ་ཡིན་ནའི་གྲངས་སྲིད་པ་ཕ་སྐད་ཅིག་ཡིན་པ་ཡིན་ནའི་རང་གི་ཀ་ཁ་སློབ་མཁན་དགེ་རྒན་དེ་ཡི་གྲྭ་ལོག་པོ་དེ་སངས་རྒྱས་སངས་རྒྱས་ལ་བསྒོམ་གྱི་ཡིན་ནོ་བསྒོམ་མ་ཐུབ་ཐལ་ཡོད་མོད། དེ་འདྲ་ཡིན་ཟེར་ང་ཚོ་དེ་དེ་སངས་རྒྱས་དེ་ཚོས་རང་གི་དོན་མཛད་པ་ཨ་སངས་རྒྱས་དེ་འཚོལ་ཁ་འགྲོ་སྟེ་རང་གི་བླ་མ་དེ་མ་གཏོགས་རྙེད་ཡས་ཡོད་མ་རེད་དེ་ལ་འདྲ་མི་འདྲ་རྣམ་པ་སྣ་ཚོགས་གང་འདྲ་ཅིག་མཐོང་བ་ཡིན་ནའི་རང་གི་སྣང་བ་མ་དག་པ་རེད་ཟེར་ནའི་རང་གི་སྐྱོན་ཚོད། དེ་སྐྱོན་མ་གཏོགས་རང་གི་སྐྱོན་དེ་བླ་མ་ལ་ཕར་མ་གཡོགས་པ་བྱས་སོ་སོ་ཡི་ངོ་ལ་ཚུར་སྐྱོན་དེ་ཚུར་ལེན་ཐུབ་པ་བྱས་སོ་སོ་ཡིས་མ་འགྲིག་པ་རེད་རང་གི་སྣང་བ་མ་དག་པ་རེད། དེ་ལས་ལྷག་ཡོད་ཅེ་ན་ལྷག་མེད་ཡིད་ལྟ། སློབ་དཔོན་སངས་རྒྱས་ཡེ་ཤེས་བྱ་བའི་ཆུ་འཕགས་པ་གོང་མ་དེ་ལ་ནི་འདྲ་མི་འདྲ་སྣང་བ་སྣ་ཚོགས་ཅིག་མཐོང་རྒྱུ་ཡོད་པ་ཡིན་ན། སོ་སོ་སྐྱེ་བོ་འཆིང་བ་ཀུན་ལྡན་ཉོན་མོངས་པའི་གོང་བུ་བདག་ལྟ་བུ་ལ་ནི་བླ་མ་སངས་རྒྱས་ཡིན་པ་མཐོང་རྒྱུ་ཕར་བཞག་ད་ལྟ་བླ་མ་ཁྱི་དང་བོང་བུ་ལ་སོགས་པ་དེ་ཚོ་མ་མཐོང་བ་དེ་སྟབས་ཡག་རེད་མིའི་རྣམ་པ་ཅིག་དེ་མཐོང་བ་དེ་སྟབས་ཡག་བ།

ཅ་ལག་ཡག་ཅིག་ཡིན་ན་དེ་ཡི་བླ་མ་ལ་ཕུལ་དགོས་རེད། ཡིན་ནའི་བླ་མ་དེ་ངན་པ་དེ་ལ་མཉེས་ནས་བཟང་པོ་དེ་ལ་མི་མཉེས་པ་ཡིན་ན་ངན་པ་གང་ཕུལ་ནས་བཟང་པོ་དེ་ཕུལ་རྒྱུ་ཡོད་མ་རེད་ཟེར་དེ་དམིགས་བསལ་རེད་ཟེར་ནས་དེ་གསུངས་ཡོད་རེད་བ། དགེ་བཤེས་ཤ་ར་བ་ཆེན་པོས་གསུངས་རེད་བ་མཉེས་པ་ཟང་ཟིང་འབུལ་བ་ཟེར་དུས་དེ་འདྲ་ཅིག་ཡིན་པ་རེད། ཨ་ནི་ད་ནི་ཡིད་ཆེས་བྱས་ནས་སྐུའི་རིམ་གྲོ་བྱེད་པ་ཟེར་དུས་དཔེར་ན་ནི་ང་ཚོ་སྦྱོར་ཆོས་དྲུག་གཏོང་བ་དེ།

དེ་ཚོ་དྲངས་ཏེ་ནི། སྒྲིབ་པ་ཡེ་ནས་མི་མངའ་ཡང། མི་གནོད་དེ་ལ་ཚིག་གིས་སྦྱང་སླད་དུ། ཨ་དེ་འདྲ་གྱིས་ནི་ཤན་སྦྱང་ལེགས་པར་སྦྱངས་ནས་མི་རྙེད་པ་དེ་འདྲ་བྱེད་ཆོག་ཡོད་དེ་དམིགས་བསལ་རེད། དེ་ཙམ་མ་གཏོགས་སྤྱིར་བཏང་བྱེད་ཀྱི་ཡིན་ན་ཨ་ནི་བླ་མའི་བཀའ་བཞིན་དུ་སྒྲུབ་ཡ་དེ། ཆོས་དང་མཐུན་པའི་དོན་ཚང་མ་ཐམས་ཅད་ལ་བླ་མའི་བཀའ་བཞིན་དུ་སྒྲུབ་ཡ་དེ་ཡིན་ན་ནི། དེའི་ཆེ་ཤོས་ཡིན་ན་ནི་ཆེ་ཤོས་དེ་ཡིན་ན་ནི་མཆོད་པ་ཡིན་ན་ནི་བླ་ན་མེད་པའི་མཆོད་པ་ཅིག་ལ་འགྲོ་གི་ཡོད་པ། སྦྱོར་བས་བསྟེན་ཚུལ་ཡིན་ན་ནི་ཡག་ཤོས་ཡག་ཤོས་དེ་ཡིན་པ། རྗེ་མི་ལ་གིས་དེ་གསུངས་པ་རེད་བ་ནང་ཟང་ཟིང་གི་འབུལ་བ་བདག་ལ་མེད། དཀའ་སྤྱད་སྙིང་རུས་ཀྱི་སྒྲུབ་པ་དེ་ཕ་བླ་མ་མཉེས་པའི་ཞབས་ཏོག་ཡིན་གསུངས་པ་རེད། དཀའ་སྤྱད་སྙིང་རུས་ཀྱི་སྒྲུབ་པ་དེ་ད་བླ་མ་མཉེས་ཡ་གྱི་དང་ང་རང་གི་སྒྲུབ་ཡ་གྱི་གཙོ་བོ་དེ་དེ་ཡིན། ཟང་ཟིང་གི་འབུལ་བ་དེ་མང་པོ་བྱས་ཡོད་ནས་བདག་ལ་ཕུལ་ཡ་མེད་ཟེར་ནས་ནི་མར་པ་ལོ་ཙཱ་བ་གི་སློབ་མ་ཀ་ཆེན་བཞི་དེ་ཡོད་རེད་དེ་རྔོག་ཆོས་སྐུ་རྡོ་རྗེས་ཁ་སྦྱོར་དངོས་ཐོག་ཡོངས་སུ་རྫོགས་པ།

ལ་བླ་མའི་ངོས་ནས་ཟང་ཟིང་ལ་མ་བལྟས་ཀྱི་ནི་གཙོ་བོ་ཁོ་བཀའ་ཚུལ་གཉིས་རོལ་གྱི་སྒྲུབ་པ་རྒྱག་གི་འདུག་མི་འདུག་དེ་ལ་བལྟ་ཡ་དེ་ཡིན་ན་གལ་ཆེ་ཤོས་ཡིན་ནའི་ཆེ་ཤོས་དེ་ཡིན་གྱི་རེད་བླ་མའི་ངོས་ནས་བྱེད་ཀྱི་ནི་བླ་མའི་བཀའ་བཞིན་དུ་བསྒྲུབས་ཀྱི་ནི་ཆོས་ཚུལ་བཞིན་དུ་བྱས་པ་ཡིན་ན་བླ་མ་ལ་མཆོད་པ་མ་ཕུལ་ནའི་ད་རང་མཉེས་ཀྱི་རེད་དེ་མཆོད་པ་ཡི་ནང་ནས་བླ་ན་མེད་པའི་མཆོད་པ་ཞིག་ལ་ཆགས་འགྲོ་གི་རེད་བླ་མའི་ཐུགས་མཉེས་པ་བྱུང་བར་བ་མཆོད་པ་ཟེར་ཏེ་པཱུ་ཛ་ཟེར་གོ་རེ་པཱུ་ཛ་ཟེར་གོང་མ་མཉེས་པ་ཟེར་གོང་མ་མཉེས་པ་དེ་ག་རེ་ཟེར་བླ་མ་མཉེས་པ་བྱུང་བས་ན་མཆོད་པ་བླ་ན་མེད་པར་བ།

ཕྲུ་གུ་ཅིག་བསད་བྱས་ནས་ཨ་མ་ལ་ཁ་ལག་གཏོང་དུ་བྱས་པ་རེད་དེ་ཨ་མ་དེ་ཁ་ལག་ཟ་ཁ་བྱས་པ་ཡིན་ནའི་ཐུགས་མཉེས་པོ་ཡོད་མ་རེད་དངངས་སྐྲག་ཡིན་ནའི་དངངས་སྐྲག་ཆེན་པོ་ཅིག་དང་སྡུག་བསྔལ་ཆེན་པོ་ཞིག་བསགས་དགོས་པ་དེ་ཚོ་བྱས་པ་ཅི་བྱུང་རེད་དེ་ཡིན་ས་ནས་དེ་འདྲ་ནི་ག་རེ་ཟེར་དགོས་ཡིན་ན། དཀའ་ལས་མང་པོ་ཅིག་བཅོལ་ཅིག་འབད་རྩོལ་མང་པོ་ཅིག་བསྒྲུབས་བྱས་ནས་མཆོད་པ་ཕུལ་དགོས་གསུངས་སོང་ན་མི་གསུང་ལོང་དེ་གནས་སྐབས་རེ་ཤིག་ཅིག་བཞག་བྱས་ནས་ང་ཚོ་རེ་ཤིག་ཅིག་བཞག་བྱས་ནས་རང་གི་སློབ་པ་སློབ་གཉེར་ཚུལ་བཞིན་དུ་བྱེད།

ཞེ་དྲག་ཆེན་པོ་ས་ལྟར་མི་མགོ་སྐོར་མང་པོ་གཏོང་དགོས་རོ། མི་མགོ་སྐོར་ཞེ་དྲག་གཏོང་དགོས་འདུག་ཨ་དེ་ས་ཉེས་དམིགས་ཆེན་པོ་ཞེ་དྲག་བརྗོད་ཚར་རོ། དེ་འདྲ་མ་དགོས་པར་བྱས་ནས་སོ་སོ་སློབ་པ་སློབ་གཉེར་ཚུལ་བཞིན་དུ་བྱས་པ་ཡིན་ན་དེ་ཙམ་གྱིས་དཀོན་མཆོག་ཡང་མཉེས་ཀྱི་རེད། བླ་མ་ཡང་མཉེས་ཀྱི་རེད་དེ་ལས་ལྷག་པ་དགོས་ཡོད་དེ་གས་མི་འདུག་ཨང། ཨ་དེ་ས་ང་ཚོ་སྦྱོར་བས་བསྟེན་ཚུལ་ཟེར་གྱི་དེ་དེ་འདྲ་ཅིག་ལ་ཆ་བཞག། རྙེད་པ་ཟང་ཟིང་འབུལ་བཀུར་སྟི་རིམ་གྲོ་བྱེད་པ་བཀའ་བཞིན་བསྒྲུབ་པ་ཟེར་ཏེ་དེ་གསུམ་པོ་དེ་རེད། དེ་ཡི་ནང་ནས་བཀའ་བཞིན་བསྒྲུབ་པ་དེ་གལ་ཆེན་པོ་དེ་རེད།

དོན་འོག་བོར་བ། དེ་ཡི་ས། བཤེས་གཉེན་བསྟེན་ཚུལ་དེ་མོ་འགོ་བ་མ་རུ་ཏི་ཀ་ཅུ་ཏི་ཡིད་བསུན་གྱིས་བསྒོ་བ་བྱས། དེ་ཡི་ནང་ནས་ལམ་གྱི་རྩ་བ་ཟེར་ཡི་ས་ཡོན་ཏན་ཀུན་གྱི་གཞིར་གྱུར་རོ་ཞེས་ཡོན་ཏན་ཐམས་ཅད་ཡི་ནང་ནས་གཞི་ལ་གྱུར་པར་བ། འཇིག་རྟེན་འཇིག་རྟེན་འདས་པའི་དགེ་ལེགས་ཀྱི་ཡོན་ཏན་ཐམས་ཅད་རྩ་བ་དེ་ཡི་ནང་དེ་ནས་བཤེས་གཉེན་ལ་ཐུག་བསྡད་ཡོད་རེད་པ། དེ་ཡི་ས། ད་ཧ་ཅང་ལས་སླ་པོ་ཅིག་དང། དུས་ཐུང་ཐུང་དེ་འདྲ་མ་ཡིན་པ་ལོ་དང་ཟླ་བ་གང་དག་ཤས་སྐྱེས་ཀྱི་ནས།

ནས་མི་སེར་རྣམས་ཀྱིས་དཔེ་གོང་དུ་སྤེལ་ཀརྨ་དང་ཁོ་ལ་མཐོང་ཆུང་བྱས་པ་ཞིག་དང་རྟག་ཏུ་ཉན་པ་བྱས་ཏེ་སུ་སྐྱེས་ཡོང་མ་རེད།